རེད་བ། ཡང་བ་ལང་གི་སྤྱི་དེ་བུམ་པའི་སྟེང་དུ་ཡོད་ཟེར་གྱི་ཡོད་མ་རེད་ད། དེ་ཡིན་ན་བུམ་པ་ལ་ཡང་དེ་ནི་བ་ལང་ངོ་སྙམ་པའི་བློ་སྐྱེ་བ་ཇི་རག་ཁོ་རང་ཚོའི་ལུགས་ལ། བུམ་པའི་བ་ལང་གི་སྤྱི་དེ་བ་ལང་གི་རིགས་ག་ཚོད་ཡིན་ན་ཁོའི་སྟེང་དུ་འགྲོ་བ་རེད་ཆ་མེད་བྱས་ནས་བ་ལང་ཡོད་ཚད་གང་ག་དུ། བུམ་པའི་སྤྱི་དེ་བུམ་པ་ཡིན་ཚད་གང་གའི་སྟེང་དུ་ཆ་མེད་བྱས་ནས་ཁོ་འགྲོ་དགོས་ཨ་ཡིན་པ་རེད། དེ་ནི་ཀ་བའི་སྤྱི་དེ་འོ་ད་ཐུགས་སུ་རང་རང་གི་སྤྱི་དེ་རང་རང་གི་གསལ་བ་རྣམས་ལ་འོ་ཁྱད་མེད་དུ་རྗེས་སུ་འགྲོ་གི་རེད་ཟེར་བ་དེ་ཁས་ལེན་གྱི་ཡོད་ཨ་ཡིན་པ་རེད། བྱས་ཙང་སྤྱི་རྐྱང་པ་ད་ཡུན་དུ་ཁས་ལེན་ཉན་དེ་ད་ད་ད་ཁོ་རང་ཚོ་ད་ད་ཨ་མ་ཅིག་ཡིན་པ་རེད་ད་ཡོད་ཁས་ལེན་ཨ་མ་ཅིག་ཡིན་པ་རེད།

འོ། གྲངས་ཅན་རང་གི་གཞུང་ནས་བཀོད་དེ། ཁྱད་པར་རྣམས་ལ། འོ། ཁྱད་པར། ཁྱད་པར་ཚད་ཕྱིར་རྗེས་འགྲོ་ཕྱིར་དེ་གཉིས་ཁྱད་པར་ཚད་ཕྱིར་གཅིག་ཡིན་པ་འདྲ། རྗེས་འགྲོ་ཕྱིར་གཅིག། ནུས་པའི་སྒོ་ནས་འཇུག་པའི་ཕྱིར་རྟགས་གཅིག་ཡིན་པ་རེད། རྒྱུ་དང་འབྲས་བུ་དབྱེ་བ་ཡོད་པའི་ཕྱིར་རྟགས་གཅིག་ཡིན་པ་རེད། འཇིག་རྟེན་སྣ་ཚོགས་དབྱེ་བ་མེད་པའི་ཕྱིར་འོ། རྟགས་ལྔ་དེ་སྤྱི་མཐུན་སྤྱི་གཙོ་བོར་སྒྲུབ་པའི་རིགས་པ་ཡིན་པ་རེད་ཁོ་རང་ཚོའི་ལུགས་ལ། ར་བ། ཁྱད་པར་རྣམས་ལ་ཚད་ཡོད་པའི་ཕྱིར་དང། འོ། དེ་ནི་ཁ་རོག་གོ། གཅིག་གོ། གསལ་བ་རྣམས་ལ་རྗེས་སུ་འགྲོ་བའི་ཕྱིར་གཅིག་ཡིན་པ་རེད། གསལ་བ་རྣམས་ལ་རྗེས་སུ་འགྲོ་མཁན་གཅིག་ཡོད་ར་བ། ནུས་པའི་སྒོ་ནས་འཇུག་པའི་ཕྱིར་ཟེར་ཁོ་ལ་རྒྱུ་ཡོད་པ་གོ། དཔེར་ན། ས་བོན་གྱིས་མྱུ་གུ་སྐྱེ་བའི་ནུས་པ་གོ། སྤྱི་གཙོ་བོ་མ་ནི་བུ་ཅག་རྒྱབ་ཆད་ཁོའི་ནུས་པ་ཡོད་ས་ཨ་མ་གོ། སྤྱི་གཙོ་བོ་ཁོ་ལ་ཡོད་རེད་བྱས་ཙང་དེ་མེད་ན། ས་བོན་ལ་མྱུ་གུ་སྐྱེ་བའི་ནུས་པ་མེད་པ་ཆགས་འགྲོ་བ་སོགས་ནུས་པའི་སྒོ་ནས་འཇུག་པའི་ཕྱིར་དང། རྒྱུ་དང་འབྲས་བུ་གཉིས་མ་ལ་དབྱེ་བ་ཡོད་རེད་ཡོད་པ་དེ་ག་རེ་ཟེར་སྤྱི་གཙོ་བོ་ཡོད་ས་དེ་རེད།

སྤྱི་གཙོ་བོ་དེ་གང་བྱེད་ད། མི་བྱེད་དགུ་བྱེད་ཕྱི་ཉིན་གང་ག་ཁོས་བྱེད་ཡ་པ་རེད་ཟེར་གྱི་ཡོད་ས་རེད། ན་ཚ་བཏང་དགོས་ད་གང་ག་སྤྱི་གཙོ་བོ་དགུ་བྱེད་འདི་བྱེད་ཡ་པ་རེད་ཟེར་གྱི་ཡོད་ས་རེད་གང་བྱེད་རེད་བ་ང་རང་ཚོ་ལ་བདེ་སྡུག་འདྲ་མི་འདྲ་གང་ག་ཡོང་ཡོང་གོ་སྤྱི་གཙོ་བོས་རྒྱུ་བྱེད་ཡ་པ་རེད་ཟེར་རྩ་བའི་རང་བཞིན་ཟེར་འོ་ཐུགས་ཆེ། རང་བཞིན་ཟེར་ན་རྒྱུ་ཟེར་ཡོད་རེད་བ། འཇིག་རྟེན་ན་འོ་མི་གསལ་བའི་རྒྱུ་ཡོད་དོ་ཞེས་ཡོན་ཏན་གསུམ་ཆ་མཉམ་པ་ཟེར། ཡོན་ཏན་གསུམ་ཆ་མཉམ་པ། དུས། དུས་ནམ་ཡང་མངོན་དུ་གྱུར་མི་སྲིད་པ། མི་སྲིད་པས། མི་གསལ་བ། ཆོས་རྣམས་ཀྱི་གནས་ལུགས་དང་རང་བཞིན་དེ་ཡི་ངང་ལས། དེ་ནི་གར་སོགས་རྣམ་འགྱུར་སྣ་ཚོགས་རྣམས་སྤྲོས་པར་བྱེད་པ་ཡིན་ཟེར། འོ་དེ་ཡིན་པར་དུས་ནམ་ཡང་མངོན་དུ་འགྱུར་མི་སྲིད་པ་ཞེས་དེ་ལ་འཇིག་རྟེན་སོགས་གོ་བ་གོ་བ་བརྒྱབ་དགོས་པ་མིན་འགྲོ། ད་མ་གཞི་ཁོ་རང་ཚོ་ཡིན་ཏེ་ཁོ་རང་ཚོ་གཞུང་ལ་ཁོ་རང་ཚོ་སློབ་སྦྱོང་མ་བྱས་དུས་མངོན་དུ་གྱུར་མི་སྲིད་པ་ཞེས་དེ་ག་རེ་ཟེར་ན། ནུས་པའི་ངོ་བོ་རྐྱང་རྐྱང་བསྡད་བསྡད་ཡིན་ཚེ་ག་དུས་ཡིན་ན་ཡང་ཁོ་ནུས་པའི་ངོ་བོ་རྐྱང་རྐྱང་ཞིག་བསྡད་ཀྱི་ཡོད་ཚེ་མངོན་དུ་གྱུར་མི་སྲིད་པ་མ་གཏོགས་ས་གཞི་ནས་ཁོ་རྦད་དེ་མཐོང་མི་ཐུབ་པ་ཟེར་ཡ་མ་རེད་དེ་འདྲ་ཁོ་རང་ཚོ་བཤམས་ཏེ་གཅིག་བཤམས་ཏེ་ད་བཤམས་ཏེ་ཡོང་བ་ཡིན་ན་གང་ཞིག།

དེ་ཐམས་ཅད་རང་བཞིན་གཅིག་པས་ཕྱི་རོལ་པ་དག་བཅད་ན། བུམ་པའི་རང་བཞིན་གང་ཡིན་པ་དེ་ཤེས་བྱའི་རང་བཞིན་ཟེར་ཤེས་བྱ་ཐམས་ཅད་རང་བཞིན་གཅིག་པ་ཡིན་ཟེར་གྱི་ཨ་བུམ་པའི་རང་བཞིན་དེ་ཉིད་སྣམ་བུའི་རང་བཞིན་དང། སྣམ་བུའི་རང་བཞིན་དེ་ཉིད་དེ་ནི་བུམ་པའི་རང་བཞིན་ཡིན་པས་གནས་སྐབས་ཐ་དད་པ་ཙམ་ཡིན་གྱི། རང་བཞིན་ལ་ཆ་ཤས་ཀྱི་དབྱེ་བ་ཅུང་ཟད་ཀྱང་མེད་ཟེར་བ་ཆ་ཤས་ཅུང་ཟད་ཀྱང་མེད་ཟེར་ད་དེར་ངོ་བོ་གཅིག་ལ་ལྡོག་པ་ཐ་དད་ཟེར་ཁོ་རང་འདྲ་པོར་ཆགས་པར་ང་རང་ཚོ་འདྲ་པོ་ང་རང་ཚོ་རྒྱུན་ནི་ངོ་བོ་གཅིག་ལ་ལྡོག་པ་ཐ་དད་ཟེར་བྱས་ཙང་ཁོའི་རང་བཞིན་གཅིག་ལ་ཨོ་ནི་ག་རེ་ཟེར་གནས་སྐབས་ཐ་དད་པ་ཡིན་ཟེར་ཙམ་ཡིན་གྱི། རང་བཞིན་ལ་བྱ་བྱེད་ཀྱི་དབྱེ་བ་ཅུང་ཟད་ཡོད་མོད་དོ་ཞེས་དེ་ཉིད་ལ་སྤྱི་དང། གཙོ་བོ་ཞེས་མིང་བཏགས་གཙོ་བོ་ཟེར་ན་ད་གང་བྱེད་པ་པོ་གང་ག་ཡི་བྱེད་པ་པོ་འོ་ཡིན་ཙང་དེ་གཙོ་བོ་ཟེར་ལབ་པ་རེད། རྣམ་འགྱུར་རྣམས་རང་སྟོང་དང་ཞེས་ད་དེ་ད་རང་སྟོང་ཟེར་ཁོ་རང་ཁོ་རང་སྟོང་ཟེར། རྫུན་པ་སྒྱུ་མ་ལྟ་བུར་དང། འོ་གསོག་གསོབ་ཉིད་དུ་འདོད་པ་དང་ཞེས། རང་བཞིན་རྟག་དངོས་སུ་འདོད་དོ་ཟེར་སྤྱི་གཙོ་བོ་ལ་སྤྱི་གཙོ་བོ་དེ་རྟག་པ་ཡང་ཡིན་དངོས་པོ་ཡང་ཡིན་ཟེར་ཡ་རེད་རྟག་དངོས་རྟག་དངོས་སུ་འདོད་དོ་ཞེས། གནས་ལུགས་དེ་ཉིད་རྟག་དངོས་ཟེར་འོ་རེད་ད་དེ་རྒྱུ་ཡང

རྐྱེན་དེ་ལྷའི་མིག་མངོན་ཤེས་ཀྱིས་བལྟས་ཡོང་དེ་ཟ་ཉེས་པའི་གཞི་རང་བཞིན་དེ་ཉིད་ནི་ངོ་ལེགས་པར་འཕྲོད་ཟེར་སོང་སྟེ་ཁོ་མངོན་དུ་གྱུར་མངོན་དུ་ཟེར་ན་ཁོ་བློ་ཡིས་ངོ་འཕྲོད་པའི་དུས་ཚོད་དུ་འགོག་སྟེ། ཉེས་པའི་རང་བཞིན་དེ་ཉིད་ག་གི་བཞག་སྤྱི་གཙོ་བོ་བཞག་རྒྱུ་རེད་ཁོ། ཨ་ནི་ག་རེ་བྱེད་སོང་ངོ་ལེགས་པར་ངོ་འཕྲོད་ཟེར་སོང་དེའི་གནས་སྐབས་དེ་ལ་དེ་ནི་གཞི་ནས་ཐར་པ་ཐོབ་པའི་དུས་ཚོད་རེད་དེ་རེད་ཟེར་དེ་ནི་རང་བཞིན་བེམ་པོ་ཡིན་ཡང་བྱས་བེམ་པོ་ཡིན་ཟེར་ཁོ་ཤེས་པ་མ་རེད་བྱས། ཤེས་པས་སོ་ར་གང་ཟག་སོ་ར་མ་རེད་བྱས་རང་བཞིན་ཙམ་སྤྱི་གཙོ་བོ་དེ་ནི་མ་ཡིན་ན་ཡང་ཁོ་ལ་ངོ་ཚ་ཅིག་སྐྱེས་པ་རེད་བྱས་ཁ་སྐྱེངས་པའི་ཚུལ་གྱིས་བྱས་སྐྱེངས་པའི་ཚུལ་ཟེར་ཁ་སྐྱེངས་པ་ཟེར་ཁ་སྐྱེངས་པའི་ཚུལ་གྱིས་རྣམ་འགྱུར་གྱི་ཚོགས། སྤྲོས་པའི་རོ་བར་ནས་སོ་ནི་ནམ་མཁའ་ལ་འཇའ་ཚོན་སྤྲོས་པ་ནང་བཞིན་འོ་ད་བཞིན་ནི་ད་ང་ང་ཧ་གོ་སོང་བསམས་ནས་དེ་ནི་ཁོ་རང་ཁོ་རང་ཁ་སྐྱེངས་པའི་ཚུལ་གྱིས་དེ་ནི་སྤྲོ་འདུག་འཇའ་གང་ཡིན་པ་དེ་ཚུར་དུ་ལྡོག་སོགས་རྒྱག་གི་འགྲོ་བ་རེད་བྱས་ནས་མི་བྱེད་པ་ཙམ་དུ་ཟད། དེ་ནམ་མཁའ་ལ་འཇའ་ཡལ་བ་ནང་བཞིན་སོང་བ་རེད་བྱས་ཕྱིན་སོང་བ་དེའི་ཚེ་ན་ད་ག་རེ་ལྷག་བསྡད་ཟེར་ན་བདག་ཤེས་རིག་གི་སྐྱེས་བུ་རྐྱང་རྐྱང་ལྷག་པ་རེད་བྱས་ད་དེ་ནི།

མཆོག་ལ་དེ་བཞིན་ཡོངས་སུ་བསྟན་བསྟན་སྲིད་ཀྱི་རང་དབང་འཁོར་འདས་རྨོངས་པ་ཞིག་ཟློག་པའི་ཆེད་དུ་བཤད་ཀྱི་ཡིན་གསུང་བ་དེ་འདྲ་སྐད་ཆ་བཤད་ན་བཤད་དགོས་ཀྱི་འདུག་ཡིན་ནའང་མང་པོ་བཤད་ཁ་ཆེ་ན་ཁ་སྡུག་འདིའི་དོན་དག་གོ་མི་ཉན་པ་ལ་སྐྱོན་འགྲོ་གི་འདུག་དེ་ནི། རྨོངས་པ་བསལ་བའི་ཆེད་དུ། དེ་ཉིད་ཉི་ཤུ་རྩ་ལྔ་གཞིར་བཞག་ནས་དེ་ཉིད་ཉི་ཤུ་རྩ་ལྔ་གྲངས་ཅན་གྱི་ཤེས་བྱ་ཉི་ཤུ་རྩ་ལྔ་ཁས་ལེན་པ་རང་བཞག་ནས་གྲངས་ཅན་གྱི་འཁོར་བ་འཇུག་ལྡོག་འདོད་པའི་ཚུལ་རྒྱས་པ་ཅིག་བཤད་པར་བྱ་བ་ཡིན་ན་ཡང་བྱས་ད་དེ་འདྲ་བཤད་ན་ལས་དངོས་གནས་འདྲ་ཕན་ཐོགས་ད་འདུག་ཡིན་ན་ཡང་དེ་འདྲ་འདིའི་ཁ་སྡུག་ལ་བཤད་ཁ་ཆེ་ད་ཁ་སྡུག་གི་གནད་འགག་གོ